ཞེས་ཇི་ལྟར་གསུངས་པ་ལྟར་གྱི། རང་ཅག་རྣམས་རྙེད་པར་དཀའ་ཞིང་རྙེད་ན་དོན་ཆེ་བའི། དལ་འབྱོར་གྱི་མི་ལུས་ཁྱད་པར་ཅན་ཐོབ། མཇལ་དཀའ་བའི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ། ལྷག་པར་དུ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་རིན་པོ་ཆེ་དང་མཇལ་བའི་དུས་འདིར། རང་ཉིད་མི་ཁོམ་པའི་གནས་སུ་མ་ལྷུང་བ། ད་རེས་དལ་འབྱོར་གྱི་ལུས་རྟེན།

ཇི་ལྟར་མཚན་མོ་མུན་ནག་སྤྲིན་རུམ་ན་གློག་འགྱུ་སྐད་ཅིག་བར་སྣང་སྟོན་པ་ལྟར། དེ་བཞིན་སངས་རྒྱས་མཐུ་ཡིས་བརྒྱ་ལམ་ན་འཇིག་རྟེན་བསོད་ནམས་བློ་གྲོས་ཐང་འགའ་འབྱུང། ཞེས་ཇི་ལྟར་གསུངས་པ་ལྟར་གྱི། དེ་ནས། ཇི་ལྟར་ཏེ་དཔེར་ན་མཚན་མོ། མུན་ནག། རླུང་འཚུབ་དྲག་ཏུ་འཁྲུགས་པའི།

གློག་འགྱུ་བའི་གི་ཡུད་ཙམ་ལ། དེ་ནས་བར་སྣང་དུ། གློག་འགྱུ་བའི་ཡུད་ཙམ་ལ། ས་གཞི་རབ་ལ་སོགས་པ། སྐད་ཅིག་གིས་མཐོང་བ། ནང་བཞིན་གྱི། ད་རེས། སངས་རྒྱས་ཀྱི་ཐུགས་རྗེའི་བྱིན་མཐུ་དང། རང་གི་སྔོན་བསགས་ཀྱི་བསོད་ནམས་ཀྱི་འབྲས་བུ། དགེ་བའི་བཤེས་གཉེན་གྱི། ཐུགས་བསྐྱེད་སྨོན་ལམ་དང་ལྷག་པར་དུ་འཇམ་མགོན་བླ་མའི། དེ་ནས། ཐུགས་བསྐྱེད་དང་སྨོན་ལམ་གྱི་དབང་གིས། ད་རེས། དཔལ་གསང་བ་འདུས་པའི་གི་འགྲེལ་པ་བཞི་སྦྲགས་འདི་ད་རེས་འབུལ་རྒྱུ་འདི། ཨུ་དུམ་བ་རའི་མེ་ཏོག་ལས་ཀྱང་ཧ་ཅང་དཀོན་པ་འདྲ་བ་རེད། དེ་ཡིན་ན། ད་རེས། དགོན་ཁག་སོ་སོ་ནས་ཡོང་བའི་གི། དེ་ནས། བླ་གྲྭ་རྣམ་པ་ཚོ་དང། དགེ་འདུན་འདུས་མང། མང་ལས་ཉུང་ཐག་པ་ཟིག། དེ་ནས། ཉུང་ལས་མང་ཐག་པ་ཟིག་འདི་ན་ཕེབས་ད། དེའི་ཐོག་ལ། ཆོས་སྡེ་བརྒྱད། དེ་ནས། མང་ཚོགས། མི་སྐྱ་ཕོ་མོ་ལ་སོགས་པ། ཨ་ནེ་ལ་སོགས་པ། དད་པའི་མང་པོ་ཞིག་ཐོན་ད། དེ་ཡིན་ན་དེ་ནི་ཧ་ཅང་གི་སྐལ་བ་བཟང་པོ་དང་དེ་ནས་ཨུ་དུམ་བ་རའི་མེ་ཏོག་ལས་ཀྱང་དེ་ནས་རྙེད་པར་དཀའ་བ་ཞིག་ཡིན་པ་འདི་རང་གི་བསམ་ཞིབ་ནན་མོ་བྱས་ན་ཧ་གོ་དགོས་པ་རེད། དེ་ཡིན་ན་ད་རེས་དེ་ནས་འཇིག་རྟེན་གྱི་ཁམས་འདིར། སངས་རྒྱས་སྟོང་དང་གཉིས་བྱོན་རྒྱུ་ནི་རེད། དེ་ཡིན་ན། སངས་རྒྱས་སྟོང་དང་གཉིས་ཀྱི་ནང་ནས། རྣམ་འདྲེན་བཞི་པ། བདག་ཅག་གི་སྟོན་པ་ཐུགས་རྗེ་ཅན། འདི་གི་ཆོས་འཁོར་མ་བསྐོར་གི་གོང་ལ། དེ་ནས། བསྐལ་པ་གྲངས་མེད་ཀྱི་སྐབས་ལ། མུན་པའི་བསྐལ་པ་དེ་རེད། དེ་ཡིན་པ་དེ་གང་རེད་ཟེར་ན། ཡ་ཐོག་རིང་མོ། མ་ཐོག་རིང་མོ། བར་གྱི་ཁུག་པ་བཅོ་བརྒྱད། དེ་ལ་མ་དཀར་ཡིན་པ་དང། ལྷག་པར་དུ། དེ་ནས། ཚེ་ལོ་བརྒྱ་པའི་དུས་སུ། བདག་ཅག་གི་སྟོན་པ་ཐུགས་རྗེ་ཅན་གྱིས། དེ་ནས། སྔར། སངས་རྒྱས་སྟོང་དེ་ཉིད་ཀྱི་དབུས་སུ། སེམས་ཅན་དམུ་རྒོད་འདུལ་དཀའ་བ། ཉོན་མོངས་དུག་གསུམ་ཧ་ཅང་གི་དེ་ནས་རྩུབ་ཅིང་རགས་པ། སྡུག་བསྔལ་གྱིས་མནར་བའི་གི། ཚེ་ལོ་བརྒྱ་པའི་དུས་སྐབས་འདི་ལ། དེ་ནས་སེམས་ཅན་ཐམས་ཅད་མེད་པར་དེ་ནས་སུས། ཐར་བ་དང་ཐམས་ཅད་མཁྱེན་པའི་གོ་འཕང་ལ་སུས་འགོད་ཀྱི་ཡིན་ཟེར། སངས་རྒྱས་རྣམ་པས་བཀའ་བགྲོས་མཛད་པ་རེད། དེ་ཡིན་ན་དེའི་དུས་ཚོད་ལ། སངས་རྒྱས་སུ་གང་གིས་ཀྱང་འདུལ་མ་མྱོང་བ་ཞིག་རེད། ཧ་ཅང་གི་འདུལ་བ་དཀའ་བ། དེ་ཡིན་དུས་དེའི་དུས་ཚོད་ལ། བདག་ཅག་གི་སྟོན་པ་ཐུགས་རྗེ་ཅན་གྱིས། སྙིགས་མ་ལྔ་བདོ་གི་དུས་སྐབས། ཚེ་ལོ་བརྒྱ་པའི་གི་དུས་སུ། དམུ་རྒོད་སེམས་ཅན་འདུལ་དཀའ་བ་འདི་དག་ཐམས་ཅད་མེད་པ། ཐར་བ་དང་ཐམས་ཅད་མཁྱེན་པའི་གོ་འཕང་ལ་ངས་འགོད་ཀྱི་ཡིན་གསུངས་ནས། ཐུགས་ཀྱི་དམ་བཅའ་གནང་ནས། དེ་ནས།

དེ་མེད་པའི་རྒྱུ་མཚན་གང་ཡིན་ན། འཇིག་རྟེན་དུ་ནི་ཀུན་མཁྱེན་རྣམས་རེས་འགའ་འབྱུང་ངམ་མི་འབྱུང་སྲིད། ཨུ་དུམ་ཝ་རའི་མེ་ཏོག་བཞིན་བརྒྱ་ལམ་ཡང་ནི་རེས་འགའ་འབྱུང། གསང་སྔགས་ཀྱི་རྒྱུད་རྣམས་ཀྱིས་གསུངས། དེ་ཡིན་དུས་དེ་ལྟ་བུའི་དུས་སྐབས། བདག་ཅག་གི་སྟོན་པ་ཐུགས་རྗེ་ཅན་གྱིས། དེ་ནས། ལྷོ་འཛམ་བུའི་གླིང་དུ་མཛད་པ་བཅུ་གཉིས་ཀྱི་ཚུལ་བསྟན་ནས། དེ་ནས་དང་པོར་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་བར་དུ་བསྐལ་ཆེན་གྲངས་མེད་གསུམ་དུ་ཚོགས་བསགས། མཐར་རྡོ་རྗེ་གདན་གྱི་སྤོ་ལ་མཆོག་གི་སྤྲུལ་སྐུ་གི་ཚུལ་དུ་མངོན་པར་རྫོགས་པར་སངས་རྒྱས་ནས། དེ་ནས་ཆོས་ཀྱི་འཁོར་ལོ་ཉོན་མོངས་བརྒྱད་ཁྲི་བཞི་སྟོང་གི་གཉེན་པོ་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གསུངས་པ་རེད།

སྟོང་ཉིད་ཀྱི་དེ་ནས་དོན་དང་སྦས་དོན་མངོན་པར་རྟོགས་པའི་རིམ་པ། དེ་ནས་རྒྱལ་སྲས་ཀྱི་སྤྱོད་པ་ལ་སློབ་ཚུལ་གྱི་རིམ་པ་མཐའ་དག་གསལ་བར་བསྟན་པ་རེད། དེའི་མཇུག་ལ་དེ་ནས་དེ་ལྟ་བུ་དེ་ནས་སླར་ཡང་སྙིགས་མ་ལྔ་བདོ་གི་དུས་སྐབས། དེ་ནས་མཚམས་མེད་པ་ལྔ་བྱེད་མཁན་གྱི་དེ་ནས་མི་དང།

བདག་ཅག་གི་སྟོན་པ་ཐུགས་རྗེ་ཅན་གྱིས་ཡེ། དེ་ནས། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གསུངས་པ་ཡིན་དུས་དེའི་དངོས་བསྟན་སྟོང་ཉིད་ཀྱི་རིམ་པ་དེ་ཉིད། གསལ་བར་བྱེད་པ་ལ། དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་དབུ་མ་རིགས་ཚོགས་དྲུག་མཛད་པ་ཡིན། དེའི་མཇུག་ལ་སྦས་དོན་མངོན་པར་རྟོགས་པའི་རིམ་པ་འདི་དག་གསལ་བར་བྱེད་པ་ལ། འཕགས་པ་ཐོགས་མེད་ཀྱིས་རྗེ་བཙུན་བྱམས་པ་མགོན་པོ་བསྒྲུབས་ནས། བྱམས་ཆོས་སྡེ་ལྔ་གསུངས་ལ་རེད། དེ་ཡིན་དུས་བོད་གངས་ཅན་གྱི་ལྗོངས་ལ། སྟོང་ཉིད་དངོས་བསྟན་གྱི་དེ་ནས་བསྟན་བྱ་གཙོ་བོར་བྱས་པའི་དབུ་མ་རིགས་ཚོགས་དྲུག་དང། སྦས་དོན་མངོན་པར་རྟོགས་པའི་རིམ་པ་འདི་དག་བསྟན་བྱ་གཙོ་བོར་བྱས་ནས་སྟོན་པའི་བྱམས་ཆོས་སྡེ་ལྔ་ལ་སོགས་པ་གསལ་བ་བྱས་ནས།

ཆོས་ཐམས་ཅད་མེད་པ་རང་བཞིན་གྱིས་མ་གྲུབ་ཀྱང། དེ་ནས་བྱ་བྱེད་ལས་གསུམ་དང་རྒྱུ་འབྲས་ཀྱི་རྣམ་བཞག་འཐད་པ་ལ་བརྟེན་ནས། ཆོས་ཐམས་ཅད་མེད་པ་གཏན་ལ་ཕབ་པའི་ཟབ་མོ་སྟོང་པ་ཉིད་ཀྱི་རིམ་པ་དེ་ཉིད། འཇམ་མགོན་བླ་མས་ཀྱི་གསལ་བ་བྱས་པ་དང། ལྷག་པར་དུ། སྔར་སུ་གང་གིས་ཀྱང་གསལ་བ་བྱེད་མ་ནུས་པ། བ་ནི་ཕ་རྒྱུད་ནས་བཤད་པའི་གི་སྒྱུ་ལུས་རྩལ་དུ་བཏོན་པ་དང། མ་རྒྱུད་ནས་བཤད་པའི་གི་འོད་གསལ་རྩལ་དུ་བཏོན་པའི་གི། བླ་མེད་ཀྱི་དེ་ནས་ལམ་གྱི་རིམ་པ་འདི། སྔོན་གསལ་བ་བྱེད་མ་ཐུབ་པ་དེ་འཇམ་མགོན་བླ་མས། གསལ་བ་བྱས་པའི་སྒོ་ནས་བོད་གངས་ཅན་གྱི་ལྗོངས་ལ་རྒྱལ་བའི་དགོངས་པ་བླ་ན་མེད་པ་མཐར་ཐུག་པ། རྒྱལ་བ་རྡོ་རྗེ་འཆང་རང་ཉིད་ཀྱི་དགོངས་པ། བླ་མ་དམ་པ་རྣམས་ཀྱི་གི་པཎྜི་ཏ་རྣམས་ཀྱི་གི་མན་ངག། རྗེ་བཙུན་འཇམ་པའི་དབྱངས་ཀྱི་གི་གདམས་ངག། སྙན་ནས་སྙན་དུ་བརྒྱུད་པའི་གི་ཨ་ལེ། ཟབ་མོའི་ལམ་གྱི་རིམ་པ་དང་རྒྱ་ཆེ་བའི་ལམ་གྱི་རིམ་པ། སྙིགས་དུས་ཀྱི་ཚེ་ཐུང་གཅིག་པུ་འདི་ཉིད་ལ་ལོ་གསུམ་ཕྱོགས་གསུམ་ཟླ་བ་དང་གསུམ་ལ་ཡང

གང་ལྟར་ཡང་ངས་ནི། རྒྱལ་བའི་དགོངས་པ་མཐར་ཐུག་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོའི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་རིན་པོ་ཆེ། གདུལ་བྱའི་ཁམས་དང་བསམ་པ་དང་མོས་པ་དང་འཚམ་པའི་སྒོ་ནས་རང་གི་གང་ཤེས་ཤིག་གིས་བསྟན་པ་ལ་ཕན་ཐོགས་པའི་བསམ་པ་ཞིག་མ་གཏོགས་པས། འདི་ལ་ཕོག་ཐུག་ཅིག་དང་འདི་ལ་གནོད་པའི་གི་ཚིག་ཅེས་བསམ་པའི་གི་ཀུན་སློང་འདི་ང་རང་ཉིད་ལ་མེད།

དེའི་ཐོག་ལ་ཆུ་ཅི་ཞིག་བླུགས་ན་ཡང་སྣོད་ཀྱི་ནང་ལ་མི་འགྲོ་བ། ཕྱི་ལ་བུད་འགྲོ་བ་ནང་བཞིན། བླ་མས་གི་ཆོས་ཇི་འདྲ་ཞིག་གནང་ཀྱང། སེམས་ལ་དེ་ནི་ཡིད་མ་གཏད་ཨ། འོ་ལེ་སྣང་བ་རྒྱ་ཡན་དུ་བཏང་ན། འོ་ལེ་ཆོས་འཆད་པ་ལ་ཕན་ཡོན་མེད། ཨ་ལེ་དེ་འདྲ་དེའི་སྐྱོན་དེ་སྤོང་དགོས། སྣོད་དྲི་མ་ཅན་ནི།

ངས་ཨོ་འདི་འདྲ་ཞིག་ཤེས་ན་དེ་ནས་པས་རིག་སྔགས་དང། དེ་དག་ལ་དེ་ནས་པས་ནུས་པ་ཐོན་གྱི་རེད་བསམ་ས་འདྲ་པོ་དེ་འདྲ་གི་དོན་ལ་དེ་ནས་ཆོས་ཞུ་ན། སྣོད་དྲི་མ་ཅན་དང་འདྲ་བ་ཡིན་པས་དེ་མི་ཉན་ནོ། སྣོད་ཞབས་རྡོལ་བ་ནི། སྣོད་ཞབས་རྡོལ་བ་ནི། བླ་མས་ཀྱི་ཆོས་ག་ཚོད་བཤད་ན་ཡང།